གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་དེའི་ནང་ལོ་རབས་བརྒྱད་ཅུ་པའི་ནང་རེབ་གོང་ཁུལ་དུ་བོད་ཀྱི་སྐད་ཡིག་སྲུང་སྐྱོབ་དང་དར་སྤེལ་གྱི་ཆེད། དངོས་རྩིས་རྫས་གསུམ་སོགས་ཚན་རིག་གི་སློབ་ཚན་ཁག་བོད་ཡིག་ཐོག་ལ་སློབ་ཁྲིད་འགོ་ཚུགས་པའི་སྐབས་ཀྱི་གནས་ཚུལ་སྐོར་དེ་གའི་ལས་བྱེད་པདྨ་རྡོ་རྗེ་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། ད་ང་རང་འཚར་ལོངས་བྱུང་ས་དེ་བོད་ཀྱི་མདོ་སྨད་ཀྱི་ད་རེབ་གོང་ས་ཁུལ་དེ་ད་རེབ་གོང་ས་ཁུལ་ནི་དེ་རིགས་ཅིག་ཡོད། ད་ཧོང་ནན་མིན་ཧྲི་ལབ་ཡ་ཅིག་རྨ་ལྷོ་མི་རིགས་དགེ་ཐོན་སློབ་གྲྭ་ལབ་ཡ་དེ་ནང་གི་སློབ། མཐར་ཕྱིན། སློབ་མཐར་ཕྱིན་ནས་ཡང་སློབ་མཐར་ཕྱིན་མ་ཐག་སློབ་གྲྭ་ད་ག་རང་གི་ནང་ནས་ཡང་ལོ་གཅིག་གི་རིང་ལ་དགེ་རྒན་བྱས་ཡ་ཡིན། དགེ་རྒན་བྱས་དེ་ར་ད་གཙོ་བོ་ས་བལ་ཏེ་ང་རྩིས་རིག་གི་དགེ་རྒན་ཆགས་བཞག་ཡ་རེད། དེ་ནས་བརྒྱད་ཅུ་གྱ་གསུམ་གི་ལོ་དེ་འདྲ་ཞིག་ལ་ད་ང་རང་ཚོ་འདི་ཟི་ལིང་ནས་ཀ་རེ་མཚོ་སྔོན་སློབ་གསོ་སློབ་གླིང་ལབ་ཡ་དེ་སློབ་སྦྱོང་བྱས་རྒྱ་མིའི་འཛིན་གྲྭ་ནང་ཡ་མཉམ་ཞུགས་བྱས། དེ་ནས་སློབ་གྲྭ་དེ་ནས་མཐར་ཕྱིན་ནས་ཡང་སློབ་གྲྭ་ད་ག་རང་ནས་ད་རྩིས་རིག་གི་དགེ་རྒན་བྱས་ནས།

བོད་ཡིག་ནང་ལ་ཐ་སྙད་དེ་ཚོ་ཚུར་བསྐྱར་གསོ་བྱེད་ཡག་གི་གོ་སྐབས་ཅིག་བྱུང་ཡོད་རེད་བ། རེད་ད་ག་རེད། སྐབས་དེ་དུས་རྩིས་རིག་ཡིན་ནའི་རེད་རྫས་འགྱུར་ཡིན་ནའི་རེད་དངོས་ཁམས་ཡིན་ནའི་རེད་དེ་ཚོའི་གི་ཐ་སྙད་དེ་ཚོ་དཀོན་པོ་ཡོད་ཀྱི་རེད། དཔེ་ཞེ་པོ་ཅིག་དཀོན་པོ་རེད་ད་ང་རང་ཚོ་ཚང་མ་འཚར་ལོངས་བྱུང་ཡག་གི་དུས་ཚོད་འདྲ་བོ་ཅིག་པ་མིན་འགྲིག་པ་ཡིན་ཙང་དེ་ད་དཔེར་ན་ང་རང་སློབ་འབྲིང་ནང་ལ་འགྲོ་དུས་ད་ཅིག་ཡ་རྩིས་རིག་དང་དངོས་ལུགས་དང་རྫས་འགྱུར་དེ་ལ་སོགས་པ་ད་འཁྲིད་ཡ་དེ་རྒྱ་ཡིག་རྒྱ་སྐད་ནང་ལ་འཁྲིད་གི་འདུག་ཡིན་ན་ར་ང་རང་ཚོ་གྲོང་གསེབ་ནས་ཡོང་བ་ཡིན་ཙང་ཅིག་རྒྱ་ཡིག་རྒྱ་སྐད་གི་ཆུ་ཚད་ཧ་ཅང་སྐྱོ་བོ་རེད་ཁྱོན་ནས་ཧ་གོ་གི་ཡོད་མ་རེད་མགོ་ཚོད་གི་ཡོད་མ་རེད་ད་དེའི་སྐབས་དེ་འདྲ་ཞིག་ལ་ང་རང་ཚོ་དགེ་རྒན་ཅིག་སླེབས་སོང་ད་དེ་རིག་གནས་གསར་བརྗེ་དང་འབྲེལ་བ་ཆགས་ཡོད་ཙང་ད་ཁོ་རང་ཡིན་ཡ་དེ་དེའི་ཕ་ཡུལ་ད་རྡོ་སྦིས་ས་ཆ་དེ་གི་རེད་ད་པན་ཆེན་རིན་པོ་ཆེའི་ཕ་ཡུལ་རྡོ་སྦིས་རེད་དགེ་རྒན་གི་མཚན་ལ་ད་དགེ་རྒན་སངས་རྒྱས་རྒྱལ་ལབ་གི་ཡོད་ཁོ་རང་མཚོ་སྔོན་མི་རིགས་སློབ་གྲྭ་ཆེན་མོའི་ནང་ནས་རྩིས་རིག་གི་སྡེ་ཁག་ནས་སློབ་གྲྭ་མཐར་ཕྱིན་ནས་དེ་ནས་ང་རང་ཚོ་རེབ་གོང་ལ་ཡོང་ནས་རེབ་གོང་གི་སློབ་གྲྭ་ད་ག་ནང་གི་དགེ་རྒན་བྱས་སོང་དང་དང་པོ་ཡོང་སྐབས་ཁོ་རང་གི་ད་བོད་སྐད་ཅིག་བཤད་ཤེས་ཡ་མ་གཏོགས་བོད་ཡིག་ད་ཡག་པོ་མི་འདུག་ཡིན་ན་ར་ཁོ་རང་གི་བོད་ཡིག་སློབ་སྦྱོང་བྱས་དེ་འདྲ་བྱས་ནས་ཞར་ཞོར་ནས་ང་རང་ཚོ་རྩིས་རིག་དེ་ཅིག་བོད་ཡིག་དང་བོད་སྐད་ཀྱི་ནང་ནས་འབད་བརྩོན་བྱས་སོང་སློབ་ཁྲིད་བྱེད་ཡ་གི་འབད་བརྩོན་བྱས་སོང་དེ་འདྲ་བྱས་ནས་ང་རང་ཚོ་གི་སློབ་སྦྱོང་གི་འདུན་པ་དང།

སྐུ་ཡོན་དེ་ཡག་པོ་ཡོད་མཁན་དེ་འདྲའི་མང་པོ་ཅིག་དགེ་རྒན་ཚོ་གདན་འདྲེན་ཞུས་ཁོ་ཚོས་སྟབས་བབས་ཏེ་བོད་ཡིག་སླར་གསོ་བྱེད་ཡ་ལ་ཕན་ཐོགས་ཞེ་པོ་བྱུང་ཡོད་རེད་བ་པདྨ་རྡོ་རྗེ་ལགས་ད་ལྟ་གསུང་ཡ་དེ་ལས་བབས་ཏེ་ཉམས་མྱོང་ཕྱུག་པོ་འདྲ་པོ་ཅིག་རེད་འདུག་སྤྱི་ཡོངས་ནས་དངོས་ཁམས་རིག་པ་དང་རྫས་འགྱུར་རིག་པ་དེ་ཚོའི་རྩིས་རིག་དང་དེ་ཚོ་གི་བོད་ཡིག་ཐ་སྙད་གཏན་འབེབས་བྱེད་དུས་ཙམ་པ་ད་ག་འདྲ་བྱས་ཡོད་རེད་སྐབས་དེ་དུས། ད་ཆར་ཐད་ཀ་དེ་འདི་ད་སོ་སོ་ས་གནས་ས་གནས་ན་དེ་གཞི་དེ་གཞི་ལས་ཀ་བྱེད་མཁན་ད་དགེ་རྒན་སངས་རྒྱས་འདྲ་བོ་ད་ས་ཆ་ནས་ས་ཆ་ཁ་ཤས་ཅིག་ན་དེ་འདྲ་ཅིག་ཡོང་གི་ཡོད་ས་རེད་ད་ས་གནས་རང་ནས་བྱས་བཞག་ཡ་མ་གཏོགས་ཅིག་ང་རང་ཚོ་བོད་ཆོལ་ཁ་གསུམ་ལ་ཁྱབ་ཀི་མེད་ཙང་ད་བརྒྱད་ཅུ་གྱ་དྲུག་ཡིན་གི་རེད་གྱ་དྲུག་ནས་བཟུང་སྟེ་ད་ང་ཅིག་ལྗོངས་དང་ཞིང་ཆེན་ལྔ་ལབ་ཡག་གི་ཅིག་ཡོད་ད་དེ་འདྲ་གི། རྒྱལ་ཡོངས་བོད་ཡིག་སློབ་གཞི་ཞིབ་བཤེར་ཨུ་ཡོན་ལྷན་ཁང་ཟེར་ར་གཅིག་ལྗོངས་དང་ཞིང་ཆེན་ལྔ་དེ་གཅིག་རྒྱལ་ཡོངས་བོད་ཡིག་སློབ་གཞི་ཞིབ་བཤེར་ཨུ་ཡོན་ལྷན་ཁང་ཟེར་དེ་འདྲ་གཅིག་ཚུགས་སོང། དེ་འདྲ་གཅིག་ཚུགས་ནས་ད་ལྟ་ག་ལོ་རྟག་པར་གཅིག་ཚོགས་འདུ་གཅིག་སྐོང་གི་འདུག་ད་ང་གཅིག་གོ་སྐབས་འདྲ་བོ་ཡག་པོ་བྱུང་ནས་བརྒྱད་ཅུ་གྱ་བདུན་གྱི་ལོ་དེ་ལ་འདིའི་ད་རྒྱལ་ཡོངས་བོད་ཡིག་སློབ་གཞི་ཞིབ་བཤེར་ཁང་གི་གཅིག་གོ་སྒྲིག་བྱས་ནོ་གི་ཟླ་བ་གཅིག་གི་རིང་གི་ཚོགས་འདུ་གཅིག་ད་རྩིས་རིག་དང་སློབ་ཆུང་གི་ཡང་རྩིས་རིག་དང་སློབ་འབྲིང་གི་རྩིས་རིག་གི་ཐ་སྙད་དེ་ཚོ་གཏན་འབེབས་བྱེད་ཡ་གི་ཚོགས་འདུ་དེ་ལ་ཅིག་སྐད་བཏང་སོང་ཚོགས་འདུ་ཚོགས་ས་དེ་ང་རང་ཚོ་ད་ལྟ་རྔ་བ་ཡོད་ད་འབར་ཁམས་གི་ནང་རེད་དེ་ནས་ཟླ་བ་གཅིག་གི་རིང་ལ་ཚོགས་འདུ་ཚོགས་ཏེ་ཚོགས་འདུ་དེ་ལ་ཉམས་ཞིབ་གནང་མཁན་ད་བོད་རང་སྐྱོང་ལྗོངས་ཀྱི་ད་སློབ་གཞི་རྩོམ་སྒྱུར་ཁང་ལབ་ཀྱི་རེད་བ་ད་དེའི་ཅའོ་ཚའེ་པེན་ཡི་ཁྲུའུ་ལབ་ཡ་ད་རེད་བ་ད་བའི་ནང་གི་དེ་དང་ཁྲོ་དེ་ཚོ་ཡང་བོད་རང་སྐྱོང་ལྗོངས་ཀྱི་སློབ་གྲྭ་ཆེན་མོ་ནང་གི་དགེ་རྒན་དང་དེ་འདྲ་ར་འདུག་དེ་བཞིན་དུ་ཡང་ཅིག་སི་ཁྲོན་ནས་ཡང་ཅིག་བོད་ཡིག་གི་མཁས་བ་དང། བླ་མ་དང་དེ་འདྲ་ར་འདུག་རྔ་བའི་ཕྱོགས་ནས་ཡང་དགེ་རྒན་དང། ཡང་ད་ཅིག་བོད་ཡིག་གི་མཁས་བ་དེ་འདྲ་འདུག་ད་ད་རུང་ཀན་ལྷོ་ཕྱོགས་ནས་ར་ཡོང་ཡོད་རེད་དེ་དུས་ད་ཡུན་ནན་གི་ཕྱོགས་ནས་མི་འདུག་ད་དེ་འདྲ་ཡིན་ཙང་ཅིག་ལྗོངས་དང་ཞིང་ཆེན་ལྔ་གི་ཅིག་འདི་འདྲ་གི་ཚོགས་འདུ་ཆེ་པོ་ཅིག་ཚོགས་གི་ཡོད་ཙང་དེ་ས་གནས་གི་ད་འབར་ཁམས་གི་ཅིག་ས་གནས་གི་སྲིད་གཞུང་གིས་དཔེ་ཞིག་ཅིག་དགའ་བོ་བྱེད་གི་འདུག་ད་ང་ད་དཔེ་ཆུང་ཆུང་རེད་ག་གེ་ཧ་གོ་གི་ཡོད་མ་རེད་ང་རང་ཚོ་བཀྲིས་དེ་འདྲ་མཁས་བ་མང་པོ་ཅིག་ཡོད་ཙང་ས་གནས་གི་མགོ་ཁྲིད་དང་ཅིག་ས་གནས་གི་སློབ་གསོ་སྡེ་ཁག་གི་ང་རང་ཚོ་ཞེ་པོ་ཞིག་སྣེ་ལེན་བྱེད་ཀྱི་འདུག་དེ་ཞིག་ག་ག་བ་འགྲོ་ན་ཅིག་ག་རེ་བྱས་ན་མཐུན་རྐྱེན་ཡག་པོ་སྦྱར་གྱི་འདུག་ད་དེའི་སྐབས་དེར་ཚོགས་འདུ་ཚོགས་ནས་ད་ང་རང་ཚོའི་ཉི་མ་ཞིག་ལ་རྩིས་རིག་གི་ཐ་སྙད་ཁ་ཤས་ཅིག་ཡར་ར་བཏོན་དེ་ནས་དཔེར་ན་ང་ལྟ་བུ་ད་རྩིས་རིག་གི་ཐད་དགེ་རྒན་བྱེད་མཁན་དེ་དེ་ཟིག་རྩིས་རིག་གི་ནང་དོན་དེ་ཟིག་ཧ་གོ་གི་ཡོད་ཙང་ངས་ཁོང་ཚོར་འགྲེལ་བཤད་དེ་ཟིག་བརྒྱབ་ད་ཐ་སྙད་འདི་ཟེར་ན་འདི་ག་རེ་རེད་ད་ད་དཔེར་ན་ཅིག་ཧན་ཧྲུའུ་ལྟ་བུ་ད་ཅིག་དབྱིན་ཇིའི་ནང་ན་ཧྥང་ཀི་ཧྲན་ལབ་ཡ་ད་ད་དེ་ཟེར་ན་ག་རེ་རེད་འགྲེལ་བཤད་ཟིག་བརྒྱབ་བཞག་ཡ་ན། མཁས་པ་དེ་ཚོ་གིས་འོ་ད་ང་རང་ཚོའི་གཞུང་གི་ནང་ཐ་སྙད་འདི་འདྲ་ཞིག་ཡོད་རེད་ཐ་སྙད་འདྲ་ཞིག་ཐོན་ཡོད་ས་རེད་ཟེར་ཡང་འདྲ་བ་ཅིག་ཡང་ཁ་ཤས་ཅིག་གིས་འོ་ཐ་སྙད་དེ་བེད་སྤྱོད་བཏང་བཞག་པ་ཡིན་ན་ཡང་ཅིག་ཕྱི་ཕྱོགས་ཀྱི་ཚིག་འདྲ་བ་འདི་དང་ཅིག་ཐག་ཉེ་བོ་ཆགས་ན་ཡང་དེ་ཚོ་ཅིག་ཟིང་ཆ་སློང་གི་མེད་འགྲོ་ཡང་སློབ་མ་དེ་ཚོ་ཅིག་མགོ་འཐོམ་ཡ་ལ་ཉེན་ཁ་མེད་འགྲོ་ལབ་ཡ་གི་ཡང་ཡང་དེ་འདྲ་གི་བགྲོ་གླེང་མང་པོ་ཅིག་བྱེད་ཀྱི་འདུག་ད་བགྲོ་གླེང་དེ་གི་རིང་ལ་རྩོད་པ་ར་ཤུགས་ཆེན་པོ་ཡོང་གི་འདུག་མཚམས་མཚམས་ལ་ཡང་ཅིག་ད་དཔེར་ན་རྩོད་པ་གི་དོན་ཚན་ཅིག་གོ་གིན་ན་ད་ཁ་ཤས་ཅིག་གིས་ད་ང་རང་ཚོས་ཚན་རིག་གི་ཐ་སྙད་འདི་ཚོ་ཚུར་ར་བསྒྱུར་དུས་ཅིག་ཆོས་ཕྱོགས་གི་ཐ་སྙད་དེ་ཚོ་བེད་སྤྱོད་མ་བཏང་ན་ལབ་མཁན་ཞིག་འདུག་ཁོ་རང་ཚོས་ལབ་ཡ་གི་རྒྱུ་མཚན་དེ་ག་རེ་རེད་ཟེར་ན་གལ་སྲིད་ང་རང་ཚོས་ཆོས་ཕྱོགས་གི་ཐ་སྙད་མང་པོ་ཞིག་བེད་སྤྱོད་བཏང་བ་ཡིན་ན་ད་རྗེས་མ་ཞིག་ལ་ཡང་ད་ངོ་མ་ང་རང་ཚོའི་བོད་པ་གི་ཅིག་ཆོས་འདི་རྒྱ་ནག་གཞུང་གིས་ཅིག་དམ་དྲག་བྱས་ནས་སྲིད་ཇུས་དམ་པོ་བཟུང་བ་ཡིན་ཙང་ཡང་རྩིས་རིག་འདི་ལ་སོགས་པ་རང་ཅིག་ཆོས་ཕྱོགས་དང་འབྲེལ་བ་འདུག་ཟེར་ན་ཡང་བོད་ཡིག་དང་བོད་སྐད་སྒང་ནས་འཁྲིད་མི་བཅུག་ཡ་གི་ཉེན་ཁ་དེ་ཡོང་གི་རེད་བསམ་ཡ་གི་ཡང་དེ་འདྲ་གི་སེམས་ཁྲལ་བྱེད་མཁན་འདྲ་བྱུང་འདུག་ཡང་ཁ་ཤས་ཅིག་གིས་ད་ལྟ་ང་རང་ཚོས་གདོད་མ་ནས་ཡོད་པའི་ཐ་སྙད་དེ་ཚོ་བེད་སྤྱོད་གཏང་དགོས་གི་རེད་གང་ཐུབ་ཐུབ་གཏང་དགོས་གི་རེད་ལབ་མཁན་འདྲ་འདུག་ད་ཁ་ཤས་ཅིག་གིས་ཡང་ཐ་སྙད་དེ་ཚོ་ཅིག་གསར་རྙིང་གཉིས་ཀ་ཟུང་འབྲེལ་བྱས་ནས་ཐ་སྙད་གསར་པ་ཅིག་བཟོ་དགོས་གི་རེད་ཟེར་ཡ་གི་དེ་འདྲ་གི་ག་རེ་འདུག་ད་དེ་འདྲ་བྱས་ནས་རྩོད་པ་མང་པོ་བརྒྱབ་ནས་ཟླ་བ་གཅིག་གི་རྗེས་ནས་ད་ང་རང་ཚོའི་སློབ་ཆུང་དང་སློབ་འབྲིང་གི་རྩིས་རིག་གི་ཐ་སྙད་དེ་ཚང་མ་ཕྱོགས་སྒྲིག་བྱས་ནས་ཅིག་གཏན་འབེབས་ཅིག་བྱས་ཚར་རེད་གཏན་འབེབས་བྱས་ཚར་ནས་ད་ང་དེ་ནང་གི་ཚོགས་འདུ་ལ་མཉམ་ཞུགས་བྱེད་མཁན་གྱི་ལོ་ཆུང་ཤོས་དེ་ཡིན་ཙང་ངས་དེ་ཚང་མ་ད་ལྟ་ངོ་མ་ང་རང་ཚོ་ལག་བྲིས་ལས་ཀ་རེད་པ་ཅིག་ཤོག་རེ་སྔོན་པོ་ཞིག་གི་སྒང་ལ་ཡི་གེ་དེ་བརྐོ་དགོས་ཡ་ཞིག་མེད་པས་གིས་དང་ངས་ཡི་གེ་བྲིས་བཞག་ནས་དེ་ནས་ང་རང་ཚོས་པར་རྒྱག་ཡ་ཞིག་ཡོད་ངས་དེ་གི་སྒང་ལ་ངས་དེ་ཚང་མ་བྲིས་ནས་དེ་ནས་ང་རང་ཚོས་དེ་བ་ནས་པར་རྒྱག་དེ་ནས་ལྗོངས་དང་ཞིང་ཆེན་ལྔ་དང་ས་གནས་མང་པོ་ནས་ཡོང་མཁན་མི་རེ་རེ་གི་ལག་དེབ་རེ་རེ་བཞག

སྐྱེས་ཡུལ་བརྒྱུད་རིམ་གསུམ་པོ་ལ་ཆ་དྲུག་གོ། བོད་ཡིག་རང་གི་གདོད་མའི། འགྲོ་སྟངས་བཅས་བཅས་གཞི་བཞག་བྱས་ཡོད་རེད། དེ་འདྲའི་གཞི་བཞག་ས་དེ་ག་འདྲས་སུ་གཅིག་གོ་རེད་འདུག་རེད་ད་སྐབས་དེ་དུས་ད་མི་མང་པོ་གཅིག་སྐད་རིགས་གསུམ་ཤེས་མཁན་ད་ཧ་ཅང་མི་འདུག་ཚོད་ན་དེ་གང་ན་མི་འདུག་ཟེར་ན་ད་ང་རང་ཚོ་ར་དབྱིན་ཇི་ཁྱོན་ནས་ཧ་གོ་གི་ཡོད་མ་རེད། ཡིན་ན་ར་ད་དེ་དུས་གཅིག་མང་ཆེ་བ་དེ་ད་བོད་ཡིག་གི་གཞི་རྩ་ཚད་མཐོན་པོ་ཡོད་མཁན་ད་ངོ་མ་གཅིག་དགོན་པ་ལ་སོགས་པ་ནས་གཅིག་བོད་ཡིག་གི་སློབ་སྦྱོང་བྱས་ནས་དཔེ་ཚད་མཐོན་པོ་ཡོད་མཁན་རྐྱང་རྐྱང་རེད་འདུག་དེ་ཁྲོད་བོད་ཡིག་གི་དགེ་རྒན་གྲས་ཁ་ཤས་ཤིག་འདུག་ཁོ་རང་ཚོ་ཡང་གཅིག་བོད་ཡིག་གི་ཆུ་ཚད་དཔེ་མཐོན་པོ་རེད་འདུག་ད་གཞི་བཞག་ས་དེ་ད་རྒྱ་ཡིག་གི་སྒང་ནས་ང་རང་ཚོས་བསྒྱུར་གྱིན་ཡོད་རེད་ཡིན་ན་ཡང་ཐ་སྙད་དེ་ཡང་གཅིག་རྒྱ་ཡིག་གི་གཅིག་ཚིག་སྒྱུར་མ་ཡིན་པ་གཅིག་དོན་སྒྱུར་བྱེད་ཡག་གི་འབད་བརྩོན་དེ་ཅི་ཡོད་ཅིག་བྱས་ཡོད་རེད་ད་ལྟ། དང་འགྲོ་སྟངས་ད་ངས་ང་རང་ལབ་ཡ་ནང་བཞིན་ད་ང་རང་ཚོ་རྩིས་རིག་ཧ་གོ་མཁན་དེ་ཚོ་གིས་རྩིས་རིག་གི་ནང་གི་ནང་དོན་ག་རེ་ཡིན་པ་དེ་དེ་ཅིག་འགྲེལ་བཤད་བརྒྱབ་བཞག་ན་བོད་ཡིག་གི་མཁས་པ་དེ་ཚོ་གིས་ཅིག་ཐ་སྙད་ཅིག་ཁུར་ནས་ཡོང་བཞག་གི་འདུག་ཐ་སྙད་ཅིག་ཁུར་ནས་ཡོང་བ་དེ་དག་ད་ང་རང་ཚོ་ཅིག་ད་གཞུང་གི་ནང་གི་ཐ་སྙད་དང་ཨ་དེ་བཞིན་དུ་ཅིག་སྤྱི་ཚོགས་ཀྱི་ནང་དུ་ད་ཅིག་བྱིས་པ་ཅིག་དར་ཁྱབ་འགྲོ་བཞིན་པའི་ཐ་སྙད། ཡང་ན་དེ་དང་འབྲེལ་ནས་གཅིག་གསར་བ་གཅིག་བཟོས་ནས་ཡོང་དགོས་ཡོད་རེད་དེ་འདྲ་ཞིག་རེད་འདུག་དེ་སྟབས་ཀྱིས་ད་གཞི་བཞག་ས་དེ་ད་རྒྱ་ཡིག་རེད་ན་འགྲིག་གི་འདུག་སྐབས་དེ་དུས་ད་ཡིན་ན་རེད་ད་པ་སངས་ལགས་ཀྱི་དྲི་བ་དང་ང་ཡག་པོ་བྱུང་སོང་ད་དེའི་རྗེས་ནས་ད་བརྒྱད་ཅུ་གྱ་བཞི་གི་ལོ་འདི་ལ་འདི་ད་ག་རེ་སློབ་གྲྭ་ཆུང་འབྲིང་གི་རྩིས་རིག་གི་ཐ་སྙད་འདི་ཚང་མ་གཏན་འབེབས་བྱས་ཚར་དེ་ད་དེ་གི་རྗེས་ནས་ད་ང་རང་མཚོན་ན་ང་ཕྱི་ར་ཟི་ལིང་ང་ཡོང་ད་ཟི་ལིང་ནས་ཡང་དེ་ནས་རྩིས་རིག་གི་དཔེ་ཆ་མང་པོ་གཅིག་གཅིག

ད་ང་རང་ཚོ་ཅིག་རྩིས་རིག་དང་ཅིག་རྫས་འགྱུར་དངོས་ལུགས་ཀྱི་འདི་ལག་ལེན་བྱེད་མཁན་དེ་ཁྲོད་ཀྱི་བོད་ཡིག་ཧ་གོ་མཁན་དེ་འདྲ་མང་པོ་ཞིག་ཡང་མཉམ་དུ་འཛོམས་ནས་ད་མཉམ་དུ་འཛོམས་བའི་ད་གོ་སྒྲིག་བྱེད་མཁན་དེ་ད་མཚོ་སྔོན་གྱི་མི་རིགས་ལས་དོན་ཁང་ལབ་ཡ་ད་རེད་མཚོ་སྔོན་གྱི་མི་རིགས་ལས་དོན་ཁང་ནི་སྐབས་དེ་ད་འགན་འཛིན་ཞིག་ལ་ཨ་ཁུ་འཕྲིན་ལས་ལབ་ཡ་ཅིག་ཡོད་ད་ཧ་ཅང་གི་ལ་རྒྱ་ཆེན་པོ་ལ་ཞེན་ཆེན་པོ་དེ་འདྲ་ཞིག་རེད་ནས་ཁོ་རང་གིས་ང་རང་ཚོ་ཚང་མ་བཀོད་སྒྲིག་བྱེད་ཆེད་ང་རང་ཚོ་ཚང་མ་ལ་ཅིག་གླ་ཆ་ཅིག་སྤྲད་དེ་ནས་ང་རང་ཚོའི་རྩིས་རིག་དང་དངོས་ལུགས་རྫས་ཁམས་དང་གསུམ་ཆ་གི་ཡང་ཅིག་རྒྱ་ཡིག་བོད་ཡིག་དབྱིན་ཡིག་དང་སྐད་རིགས་སྐད་གསུམ་སྦྱར་གྱི་དེབ་དེ་ཚོ་ཡང་ཅིག་ཡང་ང་རང་ཚོས་དཔར་སྐྲུན་བྱས་ཡ་ཡིན།

ད་ང་དགུ་བརྒྱ་གོ་བཞི་ལོ་ཕྱི་ལོགས་ལ་ཐོན་རེད་དེ་ནི་ད་ཁོ་རང་དེ་དུས་ལོ་མང་པོ་ཅིག་འགྲོ་མ་སོང་ད་དེ་པ་ཅིག་ནས་མཚམས་ཆད་སོང་ད་དུ་ག་རེ་ལབ་དགོས་ཡིན་པ་ཧ་གོ་མི་འདུག་ར་ཅིག་ཤི་ན་འགྲོ་གྲོན་ཤུགས་ཆེན་པོ་ཡོང་ཙང་ད་ར་མི་འགྲོ་བརྒྱད་ཅུ་གྱ་བརྒྱད་ཀྱི་ལོ་ད་ལ་ཚོགས་སོང་ངས་ཧ་གོ་གི་ཡོད་དེ་དུས་ང་འགྲོ་ཐུབ་མེད་ནི་བརྒྱད་ཅུ་གྱ་དགུའི་དེ་པ་ཅིག་ནས་ད་ཕལ་ཆེར་མེད་པ་ཆགས་སོང་འདྲི་ས་མེད་འདྲ་བོ་ཅིག་ཆགས་སོང་ད་ཡིན་ན་ར་ཡང་ཅིག་སྔོན་མ་ནང་བཞིན་མ་ཡིན་པ་ས་ཁུལ་ས་གནས་རེད་ཅིག་ཕན་ཚུན་ལ་འབྲེལ་བ་བྱེད་ཡ་དང་ཡང་དེ་ཡང། སྔོན་མ་ནང་བཞིན་མ་ཡིན་པར་དེ་བཞིན་ཇེ་མང་རུ་ཆགས་སོང་ད་དཔེར་ན་བྱས་ལྷ་ས་ནས་ད་བོད་རང་སྐྱོང་ལྗོངས་ནས་གཏན་འབེབས་བྱས་ཡ་གི་བོད་ཡིག་གི་བསླབ་གཞི་དེ་ཚོ་ཚུར་ཨ་མདོ་ས་ཆ་ན་ཡང་ཅིག་སློབ་ཆུང་ཁག་གི་ནང་ན་ཡང་ལག་བསྟར་བྱས་ནས་ད་བེད་སྤྱོད་བཏང་ནས་ད་སློབ་ཁྲིད་བྱེད་གི་ཡོད་ད་ང་རང་ཚོས་མང་པོ་ཞིག་མཐོང་གི་འདུག་དཔེར་ན་བྱས་ན་ང་རང་གུང་སེང་ལ་ཕ་ཡུལ་ལ་འགྲོ་དུས

དེ་དང་ཕྱོགས་མཚུངས་དུས་ཚོད་རྐྱེན་པས་དེ་རིང་གི་ལས་རིམ་ཞུ་མཚམས་ད་གར་བཞག་གི་ཡིན། ལས་རིམ་རྗེས་མ་མུ་མཐུད་དེ་གསན་རོགས་གནང་ཐུགས་རྗེ་ཆེ།